སྤྱི་ཚེས་བརྒྱད་རེས་གཟའ་ཕུར་བུའི་ཉིན་མི་འབོར་ས་ཡ་ཉིས་བརྒྱ་བཞི་བཅུ་ཞེ་གཅིག་ཡོད་པའི་པ་ཀི་སི་ཐན་གྱི་རྒྱལ་ཁབ་ནང་གཞུང་འཛིན་གསར་འདེམས་ཀྱི་རྒྱལ་ཡོངས་འོས་བསྡུ་གནང་ཡོད་པ་རེད། པ་ཀི་སི་ཐན་གྱི་རྒྱལ་ཡོངས་གྲོས་ཚོགས་ནང་འཐུས་མིའི་གདན་གྲངས་ཉིས་བརྒྱ་དྲུག་ཅུ་རེ་དྲུག་གི་ཞབས་སྟེགས་ཡོད་པ་དང། དེར་སྐབས་སུ་བབ་པའི་འོས་མི་གཅིག་འདས་གྲོངས་ཕྱིན་པའི་རྗེས་སུ་ཞབས་སྟེགས་ཉིས་བརྒྱ་དྲུག་ཅུ་རེ་གཅིག་ལ་འོས་འཕེན་གནང་ཡོད་པ་དང། དེའི་ཐོག་བུད་མེད་དང་གྲངས་ཉུང་མི་རིགས་ལ་ཟུར་འཇོག་བྱས་པའི་ཞབས་སྟེགས་བདུན་ཅུ་བཅས། ཁྱོན་བསྡོམས་གྲོས་ཚོགས་ནང་ཞབས་སྟེགས་སུམ་བརྒྱ་སུམ་ཅུ་སོ་དྲུག་ཡོད་པ་ལས། མཐའ་གཅིག་ཏུ་ཆབ་སྲིད་ཚོགས་པ་གང་ཞིག་ལ་གཞུང་འཛིན་དབང་ཆ་བཟུང་ཐུབ་པར་ཉུང་མཐར་གྲོས་ཚོགས་འཐུས་མིའི་ཞབས་སྟེགས་བརྒྱ་དང་དྲུག་ཅུ་རེ་དགུ་དགོས་ཀྱི་ཡོད་པ་རེད། པ་ཀི་སི་ཐན་གྱི་རྒྱལ་ཡོངས་འོས་བསྡུའི་ནང་ཞུགས་མཁན་ཆབ་སྲིད་ཚོགས་པ་ཆེ་ཆུང་བསྡོམས་བཞི་བཅུ་ཞེ་བཞི་ཙམ་ཡོད་པ་ཡིད་ཆེས་བྱེད་ཀྱི་ཡོད་པ་དང། ཡིན་ནའི་གཙོ་བོ་གསུམ་སྟེ་སྲིད་བློན་ཐེངས་གསུམ་གནང་མཁན་པ་ཀི་སི་ཐན་མུ་སི་ལིམ་ལིག་གི་སྲིད་དོན་ཚོགས་པའི་འགོ་ཁྲིད་དགུང་གྲངས་བདུན་ཅུ་དོན་བཞི་ལ་ཕེབས་པའི་ནཱ་ཝཱ་ཤེ་རིབ་དང། གཉིས་པ། ལྐོག་ཟའི་ཉེས་འཛུགས་ཕོག་སྟེ་བཙོན་ཁང་དུ་ཡོད་པའི་དགུང་གྲངས་བདུན་ཅུ་དོན་བཞི་ལ་ཕེབས་པའི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱིས།

སྒྲིག་འཛུགས་ཞེས་དངོས་སུ་སྒྲིག་འཛུགས་ཀྱི་མིང་ནས་ཀྱང་བརྗོད་མི་ནུས་པ་དེ་ནི་དབང་ཚད་ཆེ་བའི་དྲག་པོའི་དམག་དཔུང་གི་རྒྱབ་སྐྱོར། འགོ་ཁྲིད་དང་སྲིད་དོན་ཚོགས་པ་སུ་ལ་ཡོད་པ་དེར་འོས་ཤོག་ཐོབ་སྟེ་ཆབ་སྲིད་ལ་སླེབས་ཀྱི་ཡོད་པ་ཡོངས་གྲགས་ཀྱི་མཐོང་ཚུལ་ཞིག་ཀྱང་ཡོད་པ་རེད། དེ་ནི་པ་ཀི་སི་ཐན་གྱི་རྒྱལ་ཁབ་དེ་ཨིན་ཇིའི་མངའ་འོག་ནས་རྒྱ་གར་དང་མཉམ་རང་བཙན་ཐོབ་སྟེ་འདས་པའི་ལོ་ངོ་བདུན་ཅུ་ལྷག་གི་ལོ་རྒྱུས་ནང་དུས་ཡུན་ཕྱེད་ཀ་ཙམ་དྲག་པོའི་དམག་དཔུང་གི་འགོ་ཁྲིད་ཀྱིས་སྲིད་དབང་བཟུང་ཡོད་པ་དང་དེ་མིན་ཞི་བའི་དམངས་གཙོའི་སྲིད་གཞུང་གི་གཞུང་འཛིན་གྱི་སྐབས་སུའང། དྲག་པོའི་སྒྲིག་འཛུགས་དང་བསྟུན་མཁས་མ་བྱུང་ཚེ་ཞི་བའི་སྲིད་གཞུང་གི་རྒྱུན་གནས་ལ་དཀའ་ངལ་འཕྲད་ཀྱི་ཡོད་པ་དང་དམིགས་བསལ་གཞུང་འཛིན་གྱི་ཕྱི་འབྲེལ་སྲིད་ཇུས་དང་སྲུང་སྐྱོབ་ཀྱི་གནད་དོན་ལ་དམག་དཔུང་གི་འགོ་ཁྲིད་ཚོས་ཐད་ཀར་སྟངས་འཛིན་བྱེད་ཀྱི་ཡོད་པ། ངོས་འཛིན་བྱེད་ཀྱི་ཡོད་པ་རེད། དེར་བརྟེན་ད་རིང་སྲིད་དོན་ཚོགས་པ་གཙོ་བོ་གསུམ་གྱི་དམངས་གཙོའི་འོས་བསྡུའི་འགྲན་རྩོད་ཀྱི་རྟ་རྒྱུག་ལྟ་བུ་དེའི་ནང། དྲག་པོའི་དམག་དཔུང་གིས་རྒྱབ་ནས་དངོས་ཤུགས་བརྒྱུད་གསུམ་གྱི་རྒྱབ་སྐྱོར་བྱེད་སའམ། རྒྱན་འཛུགས་ས་དེ་ད་བར་ལས་ཡུན་གསུམ་གཞུང་འཛིན་དབང་ཆ་བཟུང་མཁན་ཉེ་ལམ་དབྱིན་ཡུལ་ནས་ཕྱིར་ལོག་བྱུང་བའི་པཱ་ཀི་སི་ཐན་མུ་སི་ལིམ་ལིག་སྲིད་དོན་ཚོགས་པའི་འགོ་ཁྲིད་དགུང་གྲངས་བདུན་ཅུ་དོན་བཞི་ལ་ཕེབས་པའི་ནཱ་ཝཱ་ཤེ་རིབ་དང་ཁོང་གི་ཚོགས་པར་བྱེད་ཀྱི་ཡོད་པ་ཡོངས་གྲགས་གསལ་འདོན་བྱུང་ཡོད་པ་རེད། དེ་ལྟ་ན་དེ་འདྲ་ག་འདྲས་བྱེད་ཀྱི་ཡོད་རེད། ཡང་སྲིད་བློན་ཟུར་པ་ནཱ་ཝཱ་ཤེ་རིབ་དེ་སྔ་ནས་དྲག་པོའི་དམག་དཔུང་གི་ཐུགས་སྲས་རེད་དམ་བཅས་པའི་དྲི་བ་དེ་ཡིན་པ་རེད། ངས་གནད་དོན་དེ་ཚོར་མུ་མཐུད་ངོ་སྤྲོད་ཞུ་གི་ཡིན། ང་ཚོའི་ལེ་ཚན་མུ་མཐུད་གསན་བཞུགས་རོགས་གནང། ཆབ་སྲིད་ཟེར་བ་བཙོག་པོ་ཡོག་རེད་ལ་སྙན་པོ་ཡང་ཡོག་རེད། ཆབ་སྲིད་གནད་དོན་དབྱེ་ཞིབ་པ་ཚོས་རེས་གཟའ་ཕུར་བུའི་ཉིན་གོ་སྒྲིག་ཞུས་པའི་འོས་བསྡུ་དེ་པཱ་ཀི་སི་ཐན་གྱི་ལོ་རྒྱུས་ནང་ད་བར་གོ་སྒྲིག་ཞུས་པའི་འོས་བསྡུའི་ཁྲོད་དུ་འོས་བསྡུ་ཡིད་ཆེས་མི་འཕེར་བ་ཆེ་ཤོས་དེ་ཡིན་པ་གསུང་གི་ཡོད་པ་དང། དེའི་རྒྱུ་མཚན་གཙོ་བོ་ནི་དྲག་པོའི་དམག་དཔུང་གིས་རྒྱབ་ནས་གཡོ་ཇུས་ཀྱི་ཁྲོད་དུ་སྲིད་བློན་ཟུར་པ་ཨིམ་རཱན་ཁཱན་དང་ཁོང་གི་ཆབ་སྲིད་ཚོགས་པར་འོས་ཤོག་མ་ཐོབ་པ་བཟོ་ཆེད་སྔོན་ཚུད་ནས་སྲིད་བློན་ཟུར་པ་ཨིམ་རཱན་ཁཱན་ལ་ལྐོག་ཟའི་ཉེས་འཛུགས་འོག་བཙོན་འཇུག་གིས། འོས་བསྡུའི་ནང་ལངས་མི་ཆོག་པ་བཟོས་པ་མ་ཟད། འོས་བསྡུའི་སྔོན་གྱི་འདས་པའི་ཉིན་ཤས་ཀྱི་བརྒྱུད་རིམ་ནང་ཁོང་ལ་ཁྲིམས་འཛུགས་རིམ་པ་ཞིག་བཙུགས་ཏེ་མདོར་ན་ལོ་ངོ་སུམ་ཅུ་སོ་གྲངས་ལྷག་གི་བཙོན་འཇུག་གི་ཁྲིམས་ཆད་ཕོག་རྒྱུའི་ཉེས་འཛུགས་བྱས་ཡོད་པ་རེད། ཕྱོགས་མཚུངས་ཁོང་གི་ཆབ་སྲིད་ཚོགས་པ་འོས་བསྡུའི་ནང་ཆ་ཤས་ལེན་མ་ཐུབ་པ་བཟོ་ཐབས་ཀྱི་ཁྲོད་ཁོང་གི་ཆབ་སྲིད་ཚོགས་པའི་ལས་རྟགས Cricket གི་དབྱུག་པ་དེ་བེད་སྤྱོད་མ་ཆོག་པ་བཟོས་ཡོད་པ་དང་བརྒྱུད་ལམ་ཁག་ལ Imran Khan གྱི་ཆབ་སྲིད་ཚོགས་པའི་ཚོགས་མིའི་འོས་བསྡུའི་དྲིལ་བསྒྲགས་ཀྱི་ལས་དོན་སྐོར་གནས་ཚུལ་བཀོད་སྤེལ་ལ་དམ་བསྒྲགས་བྱས་པ་སོགས། མདོར་ན། འོས་མི་མང་པོ་ཞིག་རང་ངོས་ནས་ཨིམ་རཱན་ཁཱན་གྱི་ཆབ་སྲིད་ཚོགས་པ་ལས་ཐ་དད་དུ་ཐོན་ཏེ་རང་དབང་ཅན་གྱི་འོས་མིའི་ངོ་བོར་འོས་བསྡུར་མ་ཞུགས་ཀ་མེད་བཟོས་ཡོད་པ་རེད། བྱེད་སྟངས་དེ་ཚོ་ཡོངས་རྫོགས་མངོན་གསལ་མེད་པའི་ཐོག་ནས་ཨིམ་རཱན་ཁཱན་གྱི་སྲིད་དོན་ཚོགས་པར་འོས་ཤོག་ཐོབ་ཐུབ་ཐབས་མེད་པ་བཟོས་པ་བརྒྱུད། ཤུགས་ཀྱིས་སྲིད་བློན་ཟུར་པ་ནཱ་ཝཱ་ཤ་རིབ་དང་ཁོང་གིས་འགོ་ཁྲིད་པའི་མུ་སི་ལིམ་ལིག་གི་ཆབ་སྲིད་ཚོགས་པའི་འཐུས་མི་ཚོར་འོས་ཐོབ་ཡོང་ཐབས་བྱས་པ་ཞིག་ཡིན་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། དེ་ལྟར་བྱེད་མིན་ལ་མ་ལྟོས་པར་བརྒྱུད་ལམ་ཁག་གིས་རེས་གཟའ་པ་སངས་ཀྱི་དགོང་དྲོ་འོས་བསྡུའི་གྲུབ་འབྲས་ཀྱི་ཐད་ལ་གནས་ཚུལ་སྤེལ་བའི་ནང་གྲོས་ཚོགས་འཐུས་མི་གདན་གྲངས་ཀྱི་ཁྲོད་དུ་ཞབས་སྟེགས་གྲངས་དགུ་བཅུ་གོ་དགུ་ཨིམ་རཱན་ཁཱན་གྱི་ཆབ་སྲིད་ཚོགས་པའི་ཚོགས་མི་ཡིན་པ་གང་ཞིག་ལ་དམག་དཔུང་གིས་འགོག་རྐྱེན་བཟོས་པའི་འོག་རང་དབང་ཅན་གྱི་འོས་མིའི་ཚུལ་དུ་ལངས་དགོས་པ་བྱུང་བ་ཚོར་ཐོབ་ཡོད་པ་དང་སྲིད་བློན་ཟུར་པ Nawaz Sharif གྱི་པ་ཀི་སི་ཐན་མུ་སི་ལིམ་ལིག་གི་ཆབ་སྲིད་ཚོགས་པར་གྲོས་ཚོགས་འཐུས་མི་གདན་གྲངས་དྲུག་ཅུ་རེ་དགུ་དང་ཡང Bilawal Bhutto ཡིས་འགོ་ཁྲིད་པའི་པ་ཀི་སི་ཐན་མི་མང་ཚོགས་པ་སྟེ People's Party ལ་ཞབས་སྟེགས་གདན་གྲངས་ལྔ་བཅུ་ང་གཉིས་ཐོབ་སྟེ་ཨང་གསུམ་པ་དང། དེ་འཕྲོས་གཞན་རྣམས་ཆབ་སྲིད་ཚོགས་པ་གཞན་ཁག་ལ་ཁ་འཐོར་ཕྱིན་ཡོད་པ་རེད། འདི་ཡི་ནང་དོན་པ་ཀི་སི་ཐན་གྱི་ཆབ་སྲིད་ཚོགས་པ་གང་ཞིག་ལ་མཐའ་གཅིག་ཏུ་རང་རྐྱ་འཕེར་བའི་མང་མོས་ཀྱི་གཞུང་འཛིན་ཐུབ་ཐབས་མེད་པ་ཆགས་ཡོད་པ་དང་གནད་དོན་དབྱེ་ཞིབ་པ་ཚོས་འདི་ཡིས་རྒྱལ་ཁབ་ལ་འཕྲད་བཞིན་པའི་ཛ་དྲག་ཆེ་བའི་དཔལ་འབྱོར་གྱི་གནས་སྟངས་མྱུར་སྐྱོབ་ཐུབ་པའི་ལས་དོན་སྤེལ་དཀའ་བ་ཆགས་རྒྱུ་ཡིན་པ་གསུང་གི་ཡོད་པ་རེད། དེ་ཡང་འོས་བསྡུའི་སྔོན་དུ་པ་ཀི་སི་ཐན་གྱི་ཆབ་སྲིད་དཔྱད་ཞིབ་པ Abbas Nasir ཞུ་བས Reuters གསར་ལས་ཁང་ལ་གནས་ཚུལ་ངོ་སྤྲོད་གནང་བའི་ནང། འོས་བསྡུའི་རྒྱལ་ཕམ་སུ་ལ་ཐོབ་མིན་གྱི་ཐག་གཅོད་དེ་རོབ་ཙམ་དབང་ཚད་ཆེ་བའི་དམག་དཔུང་དང་སྲུང་སྐྱོབ་ཚན་པའི་རྒྱབ་སྐྱོར་སུ་ལ་ཡོད་མིན་ནས་ཐག་གཅོད་ཡོང་རྒྱུ་དང། Imran Khan གྱི་ཆབ་སྲིད་ཚོགས་པའི་ཚོགས་མི་ཚོར་གྲུབ་འབྲས་དེར་འགྱུར་ལྡོག་ཞིག་གཏོང་ཐུབ་པའི་ཐབས་ལམ་གཅིག་ཡོད་པ་དེ་ནི། གཞི་རྒྱ་ཆེན་པོའི་ཐོག་ནས་འོས་འཕེན་གནང་བར་ཐོན་ཡོང་རྒྱུ་དེ་རེད་ཅེས་གསུངས་པ་ལྟར་ད་རེངས་འོས་བསྡུའི་གྲུབ་འབྲས་ལ་གཞིགས་ན Imran Khan གྱི་ཆབ་སྲིད་ཚོགས་པའི་རྒྱབ་སྐྱོར་བ་ཚོས་འགོག་རྐྱེན་བཟོ་མིན་ལ་མ་ལྟོས་པར་གདོང་ལེན་ཤུགས་ཆེན་པོ་བྱས་པའི་འབྲས་བུ་ཞིག་ཡིན་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། དེ་ལྟ་ན་དྲག་པོའི་དམག་དཔུང་གིས་སྲིད་བློན་ཟུར་པ Imran Khan ལ་དགྲ་ལྟར་ངོས་འཛིན་དང་ཡང་སྲིད་བློན་ཟུར་པ Nawaz Sharif ལ་ཐུགས་སྲས་ལྟར་ངོས་འཛིན་བྱས་པ་གང་ཡིན་ཞེས་པའི་དྲི་བ་དེ་ཡིན་པ་དང་ཡང་ངས་དྲི་བ་དེ་དག་དང་དེའི་གོང་སྲིད་བློན་ཟུར་པ Nawaz Sharif དེ་སྔ་ནས་པཱ་ཀི་སི་ཐན་གྱི་དབང་ཚད་ཆེ་བའི་དྲག་པོའི་དམག་དཔུང་གི་ཐུགས་སྲས་རེད་དམ་ཞེས་པའི་དྲི་བ་དེའི་ལན་དེའང་ངོ་སྤྲོད་ཞུ་གི་ཡིན། ང་ཚོའི་ལེ་ཚན་མུ་མཐུད་གསན་བཞུགས་རོགས་གནང། སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ལོར་ཁོང་གི་གཞུང་འཛིན་ལ་ཡིད་ཆེས་མེད་པའི་གྲོས་འཆར་བཏོན་ཏེ་མེད་པར་བཟོས་པ་དེ་ནི་ཨ་མི་རི་ཀའི་གཞུང་གི་སྐུལ་འདེད་འོག་དྲག་པོའི་དམག་དཔུང་གིས་གནོན་ཤུགས་སྤྲད་དེ་མེད་པར་བཟོས་པ་ཞིག་ཡིན་པའི་སྐྱོན་འཛུགས་བྱེད་ཀྱི་ཡོད་པ་དང་ཨ་མི་རི་ཀ་དང་དྲག་པོའི་དམག་དཔུང་གཉིས་ཀས་དེར་དང་ལེན་བྱེད་ཀྱི་མེད་པ་རེད། སྲིད་བློན་ཟུར་པ་ཨིམ་རན་ཁཱན་ལ་ད་རེངས་ཁྲིམས་ཀྱི་ཉེས་འཛུགས་དང་བཙོན་འཇུག་གི་གནས་སྟངས་དེ་དྲང་པོ་ཞིག་བྱུང་མེད་པའི་ངང་ཚུལ་ཞིག་སྣང་གི་ཡོད་ན་གནད་དོན་དེ་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་གནས་སྟངས་ལ་དཔེ་བཀོད་ན་སྐབས་དེར་དྲག་པོའི་དམག་དཔུང་གིས་སྐབས་དེའི་ལས་ཐོག་སྲིད་བློན Nawaz Sharif གིས་དྲག་པོའི་དམག་དཔུང་གི་དབང་ཚད་ལ་སྟངས་འཛིན་ཆེད་ཞི་བའི་རྟོག་ཞིབ་ཚན་པ་ཞིག་བསྐོ་གཞག་བྱ་རྒྱུའི་ལས་བྱ་བརྩམས་པ་དང་གཅིག། ཡང་ཕྱོགས་གཞན་ཞིག་ཏུ Nawaz Sharif གིས་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་རྒྱ་གར་དང་འབྲེལ་ལམ་བཟང་དུ་གཏོང་རྒྱུའི་འདུན་པ་དང་འབྲེལ་རྒྱ་གར་ནང་སྲིད་བློན་གསར་པར་འདེམས་བསྐོ་བྱུང་བའི་སྲིད་བློན་མོ་དྷི་ཡི་བཟང་ཕྱོགས་ཀྱི་རྣམ་འགྱུར་ལ་དང་ལེན་གནང་སྟེ། སྲིད་བློན་མོ་དྷི་ཡི་དམ་འབུལ་མཛད་སྒོར་ཚོགས་ཞུགས་བྱས་པ་བཅས་ལ་དྲག་པོའི་དམག་དཔུང་གི་བློ་ངོར་མ་ཕྱིན་པར Nawaz Sharif དང་ཁོང་གི་བུ་མོ་བཅས་པར་སྐབས་དེར་ལྐོག་ཟའི་ཉེས་འཛུགས་འོག་ཁྲིམས་གཅོད་ཀྱིས་བཙོན་འཇུག་དང། ཡང་ཁྲིམས་གཅོད་ཀྱི་ནང་སྲིད་བློན་ཟུར་པ Nawaz Sharif ཆབ་སྲིད་ནང་གཏན་ནས་ཞུགས་མི་ཆོག་པའི་ཁྲིམས་ཁང་ནས་བཅད་ཁྲ་བཏང་བའི་རྗེས་སུ། གང་འཚམ་ཆབ་སྲིད་ནང་རང་གི་མདུན་ལམ་མེད་པ་ལྟ་བུ་ཆགས་པའི་རྗེས Nawaz Sharif ནས་བཙོན་ཁང་ནང་ནད་གཞི་ལྗིད་པོ་ཡོད་པའི་རྣམ་འགྱུར་བསྟན་ཏེ་དབྱིན་ཡུལ་དུ་སྨན་བཅོས་ལ་འགྲོ་ཆོག་པའི་བཀའ་ཁྲོལ་འོག་ད་རེངས་འོས་བསྡུ་སྔོན་ཙམ་ལ་གཞི་ནས་དབྱིན་ཡུལ་ནས་ཕྱིར་ལོག་བྱུང་ཡོད་པ་རེད། སྲིད་བློན་ཟུར་པ་ནཱ་ཝཱ་ཤ་རིབ་ད་རེངས་རྒྱལ་ཁབ་ནང་ཕྱིར་ལོག་ཆོག་པ་དང་དེ་ཡང་ཁོང་ལ་དེ་སྔ་ཁྲིམས་ཐོག་ཕོག་པའི་ལྐོག་ཟའི་ཉེས་འཛུགས་ཁག་ཀྱང་ཕྱིར་འཐེན་གྱིས་སླར་ཡང་འོས་བསྡུར་ཞུགས་ཆོག་པ་བཟོས་པ་དེ་ནི་དྲག་པོའི་དམག་དཔུང་གིས་ད་རེངས་བསྐྱར་དུ་འོས་བསྡུའི་ནང་སྲིད་བློན་ཟུར་པ་ནཱ་ཝཱ་ཤ་རིབ་དང་ཁོང་གི་ཚོགས་པར་འོས་ཤོག་ཐོབ་ཐུབ་པའི་ཐབས་ལམ་ཞིག་བསྐྲུན་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཆབ་སྲིད་གནད་དོན་དཔྱད་ཞིབ་པ་ཚོས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ལོའི་འོས་བསྡུའི་སྐབས་ནཱ་ཝཱ་ཤ་རིབ་ཀྱི་གནས་སྟངས་དེ་ད་ལྟ་ཨིམ་རཱན་ཁཱན་རང་ཉིད་ལ་འཕྲད་བཞིན་པའི་དཀའ་ངལ་དང་གཅིག་མཚུངས་ཡིན་པ་དང། ད་རེངས་ནཱ་ཝཱ་ཤ་རིབ་ལ་མཁོ་སྤྲོད་བྱེད་བཞིན་པའི་གོ་སྐབས་དེས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་འོས་བསྡུའི་སྐབས་ཨིམ་རཱན་ཁཱན་དང་ཁོང་གི་ཆབ་སྲིད་ཚོགས་པར་དེ་མཚུངས་ཀྱི་ཁེ་ཕན་བྱུང་ཡོད་པས་འཁྲབ་སྟོན་བྱེད་མཁན་གྱི་ངོ་བོར་འགྱུར་བ་ཕྱིན་པ་ལས་རྒྱབ་ནས་ས་འོག་དར་ཐག་འཐེན་མཁན་གྱི་དྲག་པོའི་དམག་དཔུང་གི་འགོ་ཁྲིད་ཚོ་རང་ཇགས་ཡིན་པ་གསུང་གི་ཡོད་པ་རེད། དྲག་པོའི་དམག་དཔུང་གིས་རྒྱབ་ནས་ས་འོག་དར་ཐག་འཐེན་གྱི་ཡོད་པ་གཏན་ནས་དང་ལེན་བྱེད་ཀྱི་མེད་ཅིང་ད་རེས་ཀྱང་གནས་སྟངས་ཛ་དྲག་ཅི་ཆེ་ཞིག་གི་ཁོར་ཡུག་གི་འོག་འོས་བསྡུ་འགོ་ཁྲིད་བརྒྱུད་དམངས་གཙོ་སྲུང་སྐྱོབ་བྱེད་ཡོད་ལུགས་ཀྱི་རྣམ་འགྱུར་གསལ་སྟོན་བྱེད་ཀྱི་ཡོད་པ་དང་འོས་བསྡུའི་རྗེས་སུ་སྲིད་དོན་ཚོགས་པ་སུ་ཞིག་ལའང་གཞུང་འཛིན་ཐུབ་པའི་མང་མོས་རྒྱལ་ཁ་མ་ཐོབ་པ་གསལ་སྟོན་བྱུང་བའི་རྗེས་སུ་འོས་ཐོབ་བྱུང་བའི་འཐུས་མི་རྣམས་མཉམ་རུབ་ཐོག་ནས་གཞུང་འཛིན་བཙུགས་ཏེ་རྒྱལ་ཁབ་ཀྱི་བརྟན་ལྷིང་སྲུང་སྐྱོབ་ཐུབ་པ་བྱེད་དགོས་པ་བརྗོད་ཀྱི་ཡོད་པ་རེད། ཆབ་སྲིད་གནད་དོན་དབྱེ་ཞིབ་པ་ཚོས་གསུངས་ན་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱིས་དེ་སྔ་ད་ལྟའི་དམག་སྤྱི་ལས་ཐོག་བསྐོ་གཞག་གི་ཐད་ལ་མོས་མཐུན་མ་གནང་བའི་གནད་དོན་ནས་འགལ་ཟླ་བྱུང་ཡོད་པ་དང་ཨིམ་རཱན་ཁཱན་གྱིས་དམག་དཔུང་གི་འགོ་ཁྲིད་ཚོས་ཁོང་གི་སྲིད་གཞུང་ལ་ལས་དོན་བྱེད་མི་བདེ་བ་བཟོ་གི་ཡོད་པ་ཐེར་འདོན་གྱི་རྗེས་སུ་དེ་སྔ་བྱུང་མ་མྱོང་བར་སྲིད་བློན་ཟུར་པ་ཨིམ་རན་ཁཱན་གྱི་རྒྱབ་སྐྱོར་བ་ཚོས་དྲག་པོའི་དམག་དཔུང་གི་ལས་ཁུངས་དང་ལས་ཁང་ལ་འགོག་རྒོལ་གྱིས་གཏོར་སྐྱོན་བཏང་བའི་དོན་རྐྱེན་ཡང་བྱུང་ཡོད་པ་རེད། གང་ལྟར་ད་རེས་འོས་བསྡུའི་གྲུབ་འབྲས་ལས་དྲག་པོའི་དམག་དཔུང་གིས་ཨིམ་རན་ཁཱན་ལ་བཙོན་འཇུག་དང་ཁོང་གི་ཆབ་སྲིད་ཚོགས་པའི་ཚོགས་མི་ཚོར་དཀའ་ངལ་དང་འཇིགས་སྐུལ་འགོག་རྐྱེན་སོགས་པ་ཅི་ཙམ་བཟོས་མིན་ལ་མ་ལྟོས་པར། དམིགས་བསལ་གཞོན་སྐྱེས་དར་མ། ལོ་ན། བཅོ་བརྒྱད་ནས་སུམ་ཅུ་སོ་ལྔའི་བར་ཡིན་པའི་པཱ་ཀི་སི་ཐན་གྱི་མང་ཚོགས་བརྒྱ་ཆ་བཞི་བཅུ་ཞེ་ལྔ་སྟེ། འོས་འཕེན་མི་དམངས་ས་ཡ་བརྒྱ་དང་སུམ་ཅུ་ཙམ་གྱི་ཁྲོད་དུ། སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱི་ཤུགས་རྐྱེན་དེ་ཤུགས་ཆེན་པོ་ཞིག་ཡོད་པ། གསལ་སྟོན་བྱུང་ཡོད་པ་འདི་ཡིས་པཱ་ཀི་སི་ཐན་གྱི་དྲག་པོའི་དམག་དཔུང་ལ་བློ་མི་བདེ་བ་ཆེན་པོ་ཞིག་བཟོས་ཡོད་པ་གསུང་གི་ཡོད་པ་རེད། དེ་ཡང་ཨ་མི་རི་ཀའི Wilson Center ཞེས་པའི་ཆབ་སྲིད་ཞིབ་འཇུག་བསྟི་གནས་ཁང་གི་ལྷོ་ཨེ་ཤི་ཡའི་གནད་དོན་ཞིབ་འཇུག་ཚན་པའི་འགན་འཛིན Michael Kugelman གྱིས་ཨ་རིའི་སི་ཨན་ཨན་བརྙན་འཕྲིན་ལས་ཁང་ལ་དགོངས་ཚུལ་གསུངས་པའི་ནང་ཐེངས་འདིའི་འོས་བསྡུ་དེ་པ་ཀི་སི་ཐན་ནང་གནད་དོན་རིམ་པ་ཞིག་དང་འབྲེལ་བ་ཡོད་པའི་ཁྲོད་དུ་གཅིག་པ་ཀི་སི་ཐན་དམག་དཔུང་ལ་ཆབ་སྲིད་ནང་དབང་ཚད་ཇི་ཙམ་ཆེན་པོ་ཡོད་པ་གསལ་སྟོན་ཐུབ་ཆེད་ཡིན་པས་སྲིད་བློན་ཟུར་པ་ཨིམ་རན་ཁཱན་གྱི་ཆབ་སྲིད་ཚོགས་པའི་རྒྱབ་སྐྱོར་བ་ཚོས་ད་རེས་གཞི་རྒྱ་ཆེན་པོའི་ཐོག་ནས་འོས་འཕེན་གནང་བ་བརྒྱུད་མདོ་དོན། པཱ་ཀི་སི་ཐན་གྱི་དམག་དཔུང་གི་བསམ་དོན་ཇི་བཞིན་འགྲུབ་མ་ཐུབ་པ་བཟོས་པ་དེ་ཡིས་པཱ་ཀི་སི་ཐན་གྱི་དྲག་པོའི་སྒྲིག་འཛུགས་ལ་དེ་སྔར་ལས་ལྷག་པའི་བློ་མི་བདེ་བ་ཞིག་བཟོས་ཡོད་པ་གསུང་གི་ཡོད་པ་རེད། གསན་མཁན་རྣམ་པ་ཚོ་དེ་དང་ཆབས་ཅིག་དུས་ཚོད་རྐྱེན་པས་ལེ་ཚན་དེ་སྙན་སྒྲོན་ཞུ་མཚམས་དེ་གར་བཞག་གི་ཡིན། ལེ་ཚན་དེའི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་ང་བློ་བཟང་ཡེ་ཤེས་ཡིན་གསན་མཁན་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་གནང་བར་ཐུགས་རྗེ་ཆེ།